བོད་མི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་བརྡ་ཆད་ཚན་པ་བརྒྱུད་ནས་བཀའ་ཤག་གིས་ཐད་བསྐོ་གནང་བའི་ཆེས་མཐོའི་བརྡ་ཆད་གཏན་འབེབས་ལྷན་ཚོགས་ཀྱིས། ད་བར་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ཤེས་ཡོན་དང། ཆབ་སྲིད། འཛིན་སྐྱོང། ཁོར་ཡུག། འཕྲུལ་ཆས་སོགས་ཀྱི་ཐ་སྙད་གཅིག་ཁྲི་བདུན་སྟོང་ལྷག་གསར་སྐྲུན་གནང་ཟིན་ཡོད་པ་རེད་འདུག།
ཨ་ནི་ད་བར་དུ་ང་ཚོས་ལོ་རེ་རེ་ལ་ཉིས་སྟོང་དྲུག་ནས་ཕྱི་ནས་ད་ལྟ་བར་དུ་ང་ཚོ་གིས་གཏན་འབེབས་ལྷན་ཚོགས་མུ་མཐུད་ནས་ཚོགས། འདི་འཚོ་སྐྱོ་གི་ཐ་སྙད་འདི་ཚོའང་གཙོ་བོའི་གཏན་འབེབས་ལོ་རེ་བཞིན་ནས་དེབ་ཕྲེང་བསྟར་ཆགས་མར་བཏོན་བསྡད་ཀྱི་ཡོད་རེད་ད་ལྟ་བར་དུ་དེབ་ཕྲེང་བཅོ་ལྔ་པ་བཏོན་ཚར་རེད། ཚིག་འདྲ་བོ་ཞུས་པ་ཡིན་ན་ཐ་སྙད་ཁྱོན་བསྡོམས་གཅིག་ཁྲི་བདུན་སྟོང་ལྷག་སོང་ཚུལ་བར་དུ་ད་ལྟ་བར་དུ་གཏན་འབེབས་བྱུང་ཐུབ་པ་བྱུང་ཡོད་རེད་ཅེས་འདི་གཅིག་ཞུ་ཡས་ཡིན། གོང་དུ་རྣམ་པ་ཚོས་གསན་བཞིན་པའི་སྒྲ་དེ་ནི་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་བརྡ་ཆད་ཚན་པའི་འགན་འཛིན་ཨུ་རྒྱན་བསྟན་འཛིན་ལགས་ཡིན་པ་དང། ཁོང་གིས་འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་ལ། བརྡ་ཆད་གཏན་འབེབས་ལྷན་ཚོགས་ཀྱིས་གཏན་འབེབས་གནང་པའི་ཐ་སྙད་རྣམས་ལ། མི་དམངས་ཚོས་དགའ་ཚོར་གནང་གི་ཡོད་པ་དང། ཐ་སྙད་ཁག་ཅིག་རང་སོར་བཞག་དགོས་པ་གལ་ཆེན་པོ་ཡིན་པ། དེ་བཞིན་རྩེད་རིགས་སོགས་ཀྱི་ཐ་སྙད་མང་དག་ཅིག་གསར་བཟོ་བྱས་པ་ཡིན་ན་བོད་ཀྱི་སྐད་ཡིག་འདི་ཕྱུག་ཏུ་འགྲོ་བའི་དགེ་མཚན་ཡོང་གི་ཡོད་པར་སོང། མི་དམངས་ཚོས་བཀོལ་སྤྱོད་མང་དུ་གནང་རོགས་ཞེས་གསུངས་གནང་གི་འདུག།
ཐ་ན་ང་ཚོ་གིས་ཐ་སྙད་བཟོ་བཅོས་དེ་ལ་མཚོན་པ་ཡིན་ན་མང་ཚོགས་ནས་དཔེ་དགའ་མོས་ཆེན་པོ་གཅིག་འདུག་དེ་ནང་བཞིན་གྱི་མང། གཅིག་གིས་གསར་འགྱུར་བརྒྱུད་ལམ་རེད་དེ་འདྲའི་ཁག་མང་པོ་གཅིག་གིས་ཨ་ནི་བེད་སྤྱོད་གནང་བསྡད་ཀྱི་འདུག་ཅེས་འདི་གཅིག་ཞུ་ཡ་ཡིན། ཨ་ད་ང་ཚོ་ཐ་སྙད་མང་པོ་གཅིག་རང་སོར་བཞག་དགོས་འདི་ཡང་གནད་འགག་ཅིག་ཆགས་བསྡད་ཀྱི་ཡོད་རེད་དཔེར་ན། གཅིག་ཚན་རིག་པ་འདི་ཚོ་གིས་གསར་རྙེད་བྱུང་བའི་དངོས་པོ་འདི་ཚོ་ཨ་ནི་ཚན་རིག་པ་ཁོ་རང་ལགས་ཀྱི་མིང་ཡོད་ཙང་ཨ་ནི་འདི་རང་འཇགས་བཞག་དགོས། ཡང་ཀམ་པ་ནི་གིས་ཚོང་ཟོག་དེ་འདྲ་བཏོན་དུས་དུ་ཀམ་པ་ནི་གི་ད་ག་རང་གི་མིང་བཞག་དགོས། དེ་འདྲའི་ང་ཚོ་མ་ཡིན་པ་དེ་མིན་གྱི་ཨ་ནི་ཡང་ཚིག་དེ་འདྲའི་ང་ཚོ་གིས་ད་ད་ད་དབྱུག་རྩེ་སྤོ་ལོ་ལ་སོགས་པ་དང་དེ་ནང་བཞིན་རྩེད་མོ་གི་རིགས་རེད་དེ་ནང་བཞིན་གྱི་ད་མང་པོ་ཅིག། རྩེད་ཆས་དང་འཕྲུལ་ཆས་རིགས་མང་པོ་ཅིག་ང་ཚོ་གིས་བསྒྱུར་བསྡད་ཀྱི་ཡོད་རེད་ག་རེ་བྱས་ནས་བསྒྱུར་དགོས་རེད་ཟེར་ན་འདི་ང་རང་ཚོ་བོད་པའི་སྐད་ཡིག་ནང་ཡོད་ན་ང་ཚོའི་སྐད་ཡིག་འདི་ཕྱུག་ཏུ་འགྲོ་ཡ་ཅིག

བརྡ་ཆད་ཚན་པ་འདི་བཞིན་བཀའ་ཤག་སྐབས་བཅུ་གསུམ་པའི་སྐབས་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་གཙོ་བོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སོགས་མི་ཉམས་རྒྱུན་འཛིན་དང། བཙན་བྱོལ་ནང་དུ་ཐ་སྙད་གཅིག་གྱུར་ཡོང་ཐབས་སུ་དམིགས་ཏེ་ཕྱི་ལོ་ཉིས་སྟོང་དྲུག་ལོར་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་བརྡ་ཆད་ཚན་པ་གསར་འཛུགས་གནང་བ་ཞིག་ཡིན་པ་རེད་འདུག་ལ། བརྡ་ཆད་ཚན་པའི་འགན་འཛིན་ཨུ་རྒྱན་བསྟན་འཛིན་ལགས་ཀྱིས་ཀྱང་བརྡ་ཆད་ཚན་པས་ཟིན་བྲིས་གནང་བའི་ཐ་སྙད་འདི་དག་ལ་ཆེས་མཐོའི་བརྡ་ཆད་གཏན་འབེབས་ལྷན་ཚོགས་ཀྱིས་དཔྱད་ཞིབ་གནང་གི་ཡོད་པ་མ་ཟད། བོད་ནང་ནས་གཏན་འབེབས་གནང་བའི་ཐ་སྙད་རྣམས་ཀྱང་དཔྱད་ཞིབ་ཏུ་འཁྱེར་ཏེ། ཐ་སྙད་གཅིག་གྱུར་ཡོང་ཐབས་སུ་འབད་བརྩོན་གནང་གི་ཡོད་པ་གསུངས་གནང་བྱུང། ད་ཐ་སྙད་ཟིན་བྲིས་བཏབ་པ་འདི་ནང་རིག་ཚན་འདྲ་མི་འདྲ་ཡོང་གི་རེད། འདི་ནང་ཤེས་ཡོན་གྱི་ཡོང་གི་རེད་ཆབ་སྲིད་ཀྱི་ཡོང་གི་རེད་འཛིན་སྐྱོང་གི་ཡོང་གི་རེད། དེ་ནང་བཞིན་གྱི་ཁོར་ཡུག་གི་ཡོང་གི་རེད་འཕྲུལ་ཆས་ཀྱི་ཡོང་གི་རེད་ད་འདྲ་མི་འདྲ་ཅིག་ཟིན་བྲིས་བཏབ། འདིའི་སྒང་ལ་ད་ལྟའི་གི་སྨན་རྩིས་ཁང་ངོས་ནས་ང་ཚོ་ལ་ཐ་སྙད། སྨན་རེད་རྩིས་རེད་རྩི་ཤིང་རིག་པ་གི་མཐུན་འགྱུར་གནང་སྡོད་ཀྱི་ཡོད་རེད་ག་ཅི་ཡིན་ན་ཁོ་རང་ཚོ་ཆེད་ལས་པ་ཆགས་བསྡད་ཡོད་འདུག་ག་ལ་འདི་གི་ཐ་སྙད་འདི་ཁོ་ཚོས་མཐུན་འགྱུར་གནང། འདི་ནང་བཞིན་གི་ང་རང་ཚོ་རྡ་ས་སྨན་རྩིས་ཁང་ནས་ཚན་རིག་གི་ཐ་སྙད་འདི་ཚོ་ཚུར་ང་ཚོ་མཐུན་འགྱུར་གནང་ང་ཚོ་འདི་མཐའ་མ། དཔྱད་གཞི་གི་ཟིན་བྲིས་བཏབ་བཞག་རྒྱུ་འདི་ཆ་ཚང་ཅིག།

པར་འགྲེམས་ཞུ་གི་ཡོད་རེད་ཅེས་འདི་ཞུ་ཡས་ཡིན། ཨ་འདི་གཏན་འབེབས་བྱེད་པའི་སྐབས་སུ་ང་ཚོས་ཀྱི་བོད་ནང་ཡོད་རྒྱུ་གི་ཐ་སྙད་ཆ་ཚང་ཅིག་འདི་ནང་ལོགས་ལ་དཔྱད་གཞིར་ངེས་པར་དུ་འཁྱེར་ཐུབ་པ་བྱེད་ཀྱི་ཡོད་ག་ཅི་ཡིན་ན། ང་རང་ཚོ་བཙན་བྱོལ་ནང་ཡོད་རྒྱུ་འདི་མི་འབུམ་གཅིག་དང་ལྷག་ཙམ་ཆགས་བསྡད་ཡོད་རེད་བོད་ནང་ལོགས་ཡིན་ན་ཨ་མདོ་དབུས་ཁམས་གསུམ་ལ་མཁས་པ་བསམ་གྱིས་མི་ཁྱབ་པ་ཨ་ནི་ང་རང་ཚོ་གི་གཙོ་བོ། ཅིག་མི་མི་མང་བ་འདི་ཕ་གི་བོད་ནང་ཆགས་ཡོད་དུས་ཁོ་རང་ཚོ་གི་ཐ་སྙད་བཟོ་རྒྱུ་འདི་ཆ་ཚང་ཅིག་ང་ཚོས་དཔྱད་གཞི་ནང་འཁྱེར། ད་རབ་བྱུང་ན་ང་ཚོ་གཅིག་གྱུར་གཏན་འབེབས་ཡོང་ཡས་ལ་འབད་བརྩོན་བྱེད། ད་ཚིག་རེ་གཉིས་རེ་གཉིས་དེ་འདྲ་ཡང་དེས་མ་མཐུན་པ་ཡོང་གི་འདུག་མ་གཏོགས་གཞན་མང་ཆེ་ང་ཚོ་གཅིག་གྱུར་གྱི་གཏན་འབེབས་ཞུ་ཐུབ་པ་ཡོང་གི་འདུག་ཞེས་འདི་གཅིག་ཞུ་ཡས་ཡིན།
ཡང་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་དོན་ལ་ལྷན་ཚོགས་ཀྱིས་གཏན་འབེབས་གནང་པའི་ཐ་སྙད་རྣམས་བཙན་བྱོལ་བོད་མིའི་ནང་ཁྱབ་གདལ་ཡོང་ཐབས་སུ་བོད་མི་གནས་སྡོད་ས་གནས་ཁག་དང་དགོན་སྡེ་གྲྭ་ཚང་ཁག་ནང་གོ་རྟོགས་ཀྱི་ལས་འགུལ་སྤེལ་གྱི་ཡོད་པ་གསུངས་གནང་དོན།
ཨ་ནི་གཏན་འབེབས་བྱས་པ་དེ་མང་ཚོགས་ལ་ང་ཚོས་ཁྱབ་སྤེལ་བྱེད་ཀྱི་ཆེད་དུ་ཨ་ནི་ང་ཚོས་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་གསུམ་པ་ནས་བྱས་ནས་ང་ཚོས་འགོ་བཙུགས། ཨ་ནི་ལོ་རེ་རེར་ང་ཚོས་དམིགས་ཚད་བཟུང་བསྡད་ཡོད་རེད། ཉིས་སྟོང་བཅུ་བདུན་ནང་ལོགས་ལ་ང་ཚོས་ཧི་མ་ཅལ་གྱི་མངའ་ཁུལ། སློབ་གྲྭ་རེད་གཞིས་ཆགས་ཁག་རེད་ཨ་དེ་ནང་བཞིན་དགོན་སྡེ་ཁག་རེད་ཆ་ཚང་གི་སྒྲིག་འཛུགས་སྒྲིག་འཛུགས་མ་ཡིན་གཞུང་ཁོངས་ཀྱི་སྒྲིག་འཛུགས་དང་སྒྲིག་འཛུགས་མ་ཡིན་པ་ཆ་ཚང་ལ་ང་ཚོས་གི་གོ་རྟོགས་སྤེལ་ཞུས་ཉིས་སྟོང་བཅུ་བདུན་ལ། ཨ་ནི་ཉིས་སྟོང་བཅོ་བརྒྱད་ལོ་ལ་ང་ཚོས་ལྡེ་ར་ལྡུན་མངའ་ཁུལ་གྱི་ད་སློབ་གྲྭ་དང་གཞིས་ཆགས་ཁག་ཆ་ཚང་བྱས། ཨ་ནི་ཉིས་སྟོང་བཅུ་དགུ་ལོ་ལ་ང་ཚོ་གིས་ལྷོ་ཕྱོགས་གཞིས་ཆགས་ཁག་ལྔ་དེ་བྱས། ཨ་འདི་ནང་ནས་ཉིས་སྟོང་ཉི་ཤུ་དང་ཉི་ཤུ་རྩ་གཅིག་ལོ་ལ་ད་ང་ཚོ་ཏོག་དབྱིབས་ཀྱི་དཀའ་ངལ་བྱུང་ཡོད་དུས་ང་ཚོ་གི་དྲ་ཐོག་གི་བརྒྱུད་ནས་ཡང་ང་ཚོ་གི་དེ་འདྲའི་གོ་རྟོགས་སྤེལ་ཐུབ་པ་བྱུང་ཡོད་རེད་ཨ་ནི་ད་ལོ་འདྲ་པོ་ཆ་མཚོན་པ་ན་ང་ཚོ་ནུབ་བྷང་གྷལ་གྱི་ད་ད་ལྟ་མངའ་སྡེ་ནང་ལ་ཡོད་པའི་བོད་མི་གི་གཞིས་ཆགས་ཁག་ད་ད་ལྟ་རྡོ་རྗེ་གླིང་རེད་ཀ་བློན་སྤུངས་རེད་དེ་ནང་བཞིན་གྱི་སོ་ན་ད་བྱས་ཨ་དེ་ནང་བཞིན་གྱི་དགོན་སྡེ་ཁག་མང་པོ་ཅིག་ལ་ང་ཚོ་གིས་ད་ལོ་གོ་རྟོགས་སྤེལ་ཐུབ་པ་བྱུང་རེད་ཞུ་ཡིན།
གཞི་རྩའི་དེ་སྔ་ཤེས་རིག་ལས་ཁུངས་ཀྱི་བརྡ་ཆད་ཚན་པས་ལོ་ལྟར་དབྱིན་བོད་ཤན་སྦྱར་གཏན་འབེབས་བརྡ་ཆད་དེབ་འདོན་སྤེལ་གནང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཐ་སྙད་འཚོལ་བཤེར་གྱི་དྲ་ཚིགས་གསར་བཟོ་གནང་ཡོད་པ་མ་ཟད་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་བཀོལ་སྤྱོད་མཉེན་ཆས་ཤིག་ཀྱང་གསར་བཟོ་གནང་ཡོད་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ནས།